ད་དེ་ནས་ང་རང་ཚོ་ད་ད་གིན་གྱི་ཁྲོད་དེ་ནས་ང་རང་ཚོ་ད་མི་ཤི་ཤི་བ་ལ་སླེབས་ཀྱི་ཡོད་རེད། ཤི་བ་ལ་སླེབས་ཚར་ནས་དེ་ནས་ནས་ང་རང་ཚོ་ད་ད་གིན་ལབ་པ་ནང་བཞིན་ད་ཤི་བ་ཡིན་པ་ཧ་གོ། དེ་སོང་བ་དེ་གས་དེ་ནས་མི་དེ་ཚོ་གས་དེ་ནས་མི་དེ་ཚོ་རང་ངོ་ཤེས་པ་ཡོད་ས་དེ་ཚོ་ལ་འགྲོ་གི་ཡོད་རེད་ཚུར་ལ་ལན་རྒྱབ་གི་ཡོད་མ་རེད། གང་ཡིན་ན་བསམ་ནས་ཁོ་ག་རེ་བྱས་འཕྲོས་ནས་མི་ཚང་མ་ཁ་ལག་ཟ་གི་ཡོད་རེད། ང་ཚོ་ལ་ཁ་ལག་སྤྲད་གི་ཡོད་མ་རེད། གང་བྱས་ནས་ཁ་ལག་མ་སྤྲད་པ་ཡིན་ན་བསམ། དེ་འདྲ་གི་སེམས་ཀྱི་སྣང་བ་ཤར་ནས། དེ་ནས་བླ་མ་ཆོས་པ་གིས་དེ་ནས་གསུར་དང་གཏོར་མ་བཏང་ན་ཏོག་ཙམ་ཏོག་ཙམ། ཟས་ཟ་བའི་གི་སྣང་བ་ཤར་གྱི་ཡོད་རེད། ཨོ་དེ་འདྲ་སོང་པ་དེ་ཡིན་དེ་ནས་ང་རང་ཚོ། གསུར་དང་གཏོར་མ། བསྔོ་བ་སྨོན་ལམ་བྱེད་བྱེད་དེ་ཁག་ཆེན་པོ་རེད། ད་དེ་ཡང་དེ་ནས་བྱུང་ན་དེ་ནས་ཆོས་པ་ཡག་རེད་ཡག་ཚུལ་ཚུལ་ནས།

རིགས་ངན་མ་ང་དེ་ཚོ་གི་མི་བཞི་ཙམ་རེ་བཞག། དེ་ཙམ་མེད་ན་མི་གཉིས་ཙམ་དེ་མེད་ན་མི་རེ་ཙམ་ཡིན་ན་བཞག་གི་ལུགས་སྲོལ་འདུག་པ་དེ་དཔེ་མི་སྲིད་ཡག་པོ་རེད། ད་དེ་ནས་ང་རང་ཚོ་ལུས་དང་གྲིབ་མ་བཞིན་དུ་འགྲོགས་པ་ཟེར་འདི་ད་ང་རང་ཚོ་སྡིག་པ་འདི་ངམ་ངམ་ཤུགས་ཀྱིས་ཡོང་གི་ཡོད་རེད་བ་སྙིམ། སྡིག་པ་ཧ་མ་གོ་བ་ལ་སྡིག་པ་མང་པོ་ཞིག་བྱེད་འགྲོ་གི་ཡོད་རེད། དཔེར་ན་མི་ཡི་དེ་ནི་ཆོས་པ་གྲྭ་པ་ཨ་ནེ་དེ་ཚོ་ཡིན་ད་ཡང་དེ་ནི་དགེ་སློང་གི་སྡོམ་པ་དགེ་ཚུལ་གྱི་སྡོམ་པ་དགེ་བསྙེན་གྱི་སྡོམ་པ་སྐྱབས་སུ་འགྲོ་བའི་གྱི་སྡོམ་པ་མི་དགེ་བཅུ་སྤོང་གི་སྡོམ་པ་ལ་སོགས་པ་ལེན་ཡོད་རེད་བ། དེ་སོང་བས་དེ་ནས། དཔེར་ན་བླ་མ་དེ་ཚོའི་བཀའ་ཆོས་ཞུ་བའི་སྐབས་དེ་ལ་ཡང། དཀོན་མཆོག་གསུམ་ལ་བདག་སྐྱབས་མཆི་ཟེར་ཏེ་དེ་ནི་བྱང་ཆུབ་སེམས་ཀྱི་སྡོམ་པ་བླངས་ཡོད་རེད། དེ་ནི་དེའི་སྡོམ་པ་དེ་ཚོ་སྐྱོན་མང་པོ་ཤོར་འགྲོ་གི་ཡོད་རེད་བ། ད་མང་ཆེ་བ་སེམས་ལ་དེ་ནས། ང་ཡིས་སྡིག་པ་བསགས་མེད། སྡིག་པ་བསགས་པ་ཧ་གོ་ན་ཡང། སུས་ཅིག་ཀྱང་མཐོང་མ་སོང། མིས་མ་མཐོང་ན་གང་ཡང་ཡོད་མ་རེད་ཟེར་ནས་དེ་དེ་འདྲ་རྩ་བ་རང་ནས་མ་རེད། ང་རང་ཚོ་དང་པོ་མ་ནས་སྐྱེ་བ་སྔ་མ་ནས་ཡར་འཕོས་ནས་ཡར་ལ་གཤིན་རྗེ་ཆོས་རྒྱལ་པོས་ཡར་བཏང་པའི་སྐབས་དེ་ལ་ང་རང་ཚོ་ལ་དགེ་བ་ག་ཚོད་བསགས་ཀྱི་འདུག་བ་ལྟ་མཁན་ལྷ་ཡི་རྣམ་པ་དཀར་པོ་ཅིག

ཨོ་ད་དེ་ནས་ཉམས་ལེན་ཡོད་མཁན་ཡིན་ན་འདི་འདྲ་དགེ་བ་ཤུགས་ཆེན་པོ་ཉམས་ལེན་ཡོད་མཁན་དེ་ཚོ་གི་ཡང་བར་དོ་ཡོད་མ་རེད། ཨོ་དེ་འདྲ་སྡིག་པ་དཔེ་མི་སྲིད་པ་ཚབས་ཆེན་པོ་དེ་འདྲ་ཡིན་ན་ཡང་བར་དོ་ཡོད་མ་རེད་ལམ་སང་ཤར་རྒྱག་མར་རྡོ་རྗེ་དམྱལ་བ་ལ་མར་འགྲོ་གི་རེད། དགེ་བ་ཤུགས་ཆེན་པོ་ཡོད་མཁན་དེ་ཚོ་ཤར་རྒྱག་ཡར་འགྲོ་ཡ་མ་གཏོགས་ཞག་བཞི་བཅུ་ཞེ་དགུ་དེ་ཡོད་མ་རེད། ཨོ་དེ་འདྲ་སོང་སྟེ་དེ་དགེ་བ་དང་སྡིག་པ་སྤེལ་མ་དེ་ཚོ་ཚང་མ་དེ་ནས་བར་དོའི་ནང་ལ་བསྡད་དགོས་རེད། དེ་སོང་བས། དེ་ནས་གཤིན་རྗེ་ཆོས་རྒྱལ་པོའི་སྐུ་མདུན་ལ། བཅར་རིང་ལ་ཁྱོད་ཀྱིས་དགེ་བ་ག་ཚོད་བྱས་ཡིན་ཟེར། དགེ་བ་དེ་དེ་བྱས་པ་ཡིན་དེ་དེ་བྱས་པ་ཡིན་ཟེར་དེ་ནས་ཁ་ནས་བཤད་བཅུག་གི་རེད། དེ་ཁྱོད་ཀྱིས་སྡིག་པ་ག་ཚོད་བྱས་ཡོད། སྡིག་པ་དེ་དེ་བྱས་པ་ཡོད་ཟེར་ཤོད་བཅུག་གི་ཡོད་རེད། དེར་ཁ་ཤས་ཀྱིས་རྫུན་རྒྱག་གི་ཡོད་རེད་དགེ་བ་མ་བྱས་པ་ལ་དགེ་བ་བྱས་ཡོད། སྡིག་པ་མ་བྱས་པ་ལ་སྡིག་པ་བྱས་ཡོད་ཨ་ཤ་འདུག་ནས། ཨོ་དེ་ནས་ལྷ་དཀར་པོ་དེ་ལ་རྡེའུ་སྤུངས་ཟེར་གི་རེད། རྡེའུ་དེ་སྤུངས་པའི་སྒང་ལ་དགེ་བ་ག་ཚོད་འདུག་དེའི་རྡེའུ་དེ་ཕྱོགས་གཅིག་ལ་དགར་བཅུག།

ཞེ་སྡང་གི་སྡིག་པ་མང་ཆེ་བ་བསགས་ས་བསགས་མཁན་དེ་ཚོ་གིས་མར་དམྱལ་ཚ་དམྱལ་ལ་ཁྲིད་འགྲོ་གི་ཡོད་རེད། དེ་ནི་འདོད་ཆགས་ཀྱི་སྡིག་པ་མང་ཆེ་བ་དེ་ཚོ་དེ་ནི་ཡི་དྭགས་ལ་ཡི་དྭགས་ཀྱི་གནས་ལ་ཁྲིད་འགྲོ་གི་ཡོད་རེད། དེ་ནི་གཏི་མུག་གི་སྡིག་པ་མང་ཆེ་བ་དེ་ཚོ་ད་དུད་འགྲོའི་གནས་ལ་ཁྲིད་འགྲོ་གི་ཡོད་རེད། དེ་འདྲ་ད་དམྱལ་བ་ལ་སྐྱེས་ན་ནི་ཚ་བའི་དམྱལ་བ། བརྒྱད། གྲང་བའི་དམྱལ་བ་བརྒྱད་ཟེར་སྡུག་བསྔལ་དཔག་ཏུ་མེད་པ། ཨོ་ད་ནི་ང་རང་ཚོ་འདི་འདྲ་མེ་ཆུང་ཆུང་ཅིག་མེ་ཚག་གཅིག་འཐོར་ན་ག་ཚོད་ཚིག་གི་འདུག་ར། དམྱལ་བའི་གི་མེ་ཚག་དེ་ང་རང་ཚོ་འདི་མེ་ཚག་བདུན་གི་རྩིས་ཡོད་ར་མེ་ཚག་གཅིག་ལ།

དཔེ་ལས་བཤད་ས་ཡོད་མ་རེད། རྒྱུ་ཆེན་པོ་གི་བླུ་ས་ཡང་ཡོད་མ་རེད། དབང་ཆེན་པོ་གི་དེ་ནི་དབང་ཤེད་གཏོང་ས་ཡང་ཡོད་མ་རེད། ད་ལྟ་དེ་ནི་དཔེ་དྲང་པོ་དྲང་བཞག་ཡང་ཡིན་ཐག་ཆོད་ཡིན་པ་ལ་ཡིན་པ་དང་མིན་པ་ལ་མིན་པ་དེ་ནི་དེ་འདྲ་བྱས་ཏེ་ལོ་དང་ཟླ་བ་དུས་ཚོད་མང་པོ་བྱས་ནས་དེ་ནི་མྱོང་དགོས་རེད་དེ་མ་མྱོང་བའི་གི་ཐབས་བྱུས་དེ་འདྲ་ང་རང་ཚོ་བསམ་བློ་གཏང་དགོས་རེད། དེ་ནས་ང་རང་ཚོ་རྒྱུ་ནོར་དེ་ག་ཚོད་ཡོད་ན་ཡང་རྒྱུ་ནོར་འཁྱེར་རྒྱུ་ནི་མེད་བུ་དང་བུ་མོ་སྤུན་སྤུན་ཀྱག་གཉེན་ཉེ་འཁོར་ག་ཚོད་ཡོད་ན་ཡང་སུ་གཅིག་ཡ་ཁྲིད་པའི་རང་དབང་ནི་མེད་འོ་དེ་ནས་ཚང་མ་མིག་ཆུ་བཏང་ངུ། སྐད་རྒྱབ་སྟེ་འདུག་ཡས་བྱེད་མ་གཏོགས་ཀྱི་སུ་གཅིག་གིས་ཕན་ཐོགས་ཡོད་མ་རེད། ད་དེའི་སྐབས་ལ་ཕན་ཐོགས་པ་དེ་སྐྱབས་གནས་དཀོན་མཆོག་གསུམ་པོ་དེ་རེད། མ་ནི་འདྲ་བགྲང་དགེ་བ་འདྲ་བྱེད་འདུག་ན་དེས་ཕན་གྱི་ཡོད་རེད་མ་གཏོགས་གཞན་དག་གང་གིས་ཀྱང་ཕན་པ་ཡོད་མ་རེད། དེ་གསུངས་པ་དེ་ཚང་མ་གིས་དེ་འདྲ་རང་དབུགས་མ་ཆད་གོང་ནས་དགེ་བ་སྒྲུབ་ཡས་ཀྱི་ཐུགས་བསམ་དང་དགོངས་པ་ཡག་པོ་བཞེས་རོགས་གནང་ཞུ་གི་ཡིན།